ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ན་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་སྔོན་གྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་གང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ Anne-Marie Blondeau དང Katia Buffetrille གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁག་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་དེ་ད་ལྟའི་གི་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡང་ཀྱི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མིན་ཉམས་ཞིབ་བྱས་ནས་ཁོང་ཚོས་ཀྱི་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡང་ད་ལྟ་འདི་བོད་དོན་དར་རྒྱས་ཟེར་བའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ལ་ཡིན་ན་བདེ་ཆེན་ལགས་ང་གཉིས་ཀྱིས་བོད་ནང་གི་རིག་གནས་ཤུལ་དངོས་དང་ལོ་རྒྱུས་གནའ་ཤུལ་སྲུང་སྐྱོབ་བྱེད་པར་ཨ་ནི་རྒྱ་ནག་གཞུང་གིས་ལས་དོན་ག་རེ་ག་རེ་བྱས་ཡོད་མེད་དང་འདི་ཐོག་ལ་ཡང་ཨ་ནི་ཕྱི་རྒྱལ་གྱི་གནད་དོན་དཔྱད་ཞིབ་པ་རེ་བོད་ཀྱི་རིག་གནས་དང་སྒྱུ་རྩལ་ཐོག་ལ་ཡང་མཁས་པ་ཁོང་ཚོའི་གི་ངོས་ནས་དཔྱད་ཞིབ་གནང་ནས་ལན་འདེབས་གནང་བ་འདི་ང་ཚོས་རྒྱང་སྲིང་ཞུས་ཡོད་རེད་དེ་རིང་གི་ལེ་ཚན་འདི་ནང་ཡིན་ན་རྒྱ་ནག་ནང་ལ་ཡང་བོད་རིག་པའི་ཞིབ་འཇུག་གི་གནས་སྟངས་ག་རེ་ཡོད་མེད་དང་འདིའི་ཐོག་ལ་ཡང་རྒྱ་ནག་རང་གིས་ག་རེ་བརྗོད་ཀྱི་ཡོད་མེད་དང་ཕྱི་རྒྱལ་གྱི་གནད་དོན་དཔྱད་ཞིབ་པ་རེད་བོད་རིག་པའི་ཞིབ་འཇུག་མཁས་པ་ཚོའི་གི་གནད་དོན་ཐོག་ལ་ཡང་ཁོང་ཚོས་ཞིབ་འཇུག་གནང་ནས་བོད་རིག་པའི་ཞིབ་འཇུག་གནས་སྟངས་ག་རེ་ཡོད་མེད་སྐོར་ལ་ཁོང་ཚོའི་གི་གསུང་བ་འདི་ང་ཚོས་གྲོས་མོལ་ཞུ་གི་ཡིན་ད་ལྟའི་གནས་སྟངས་འདི་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་ལ་ཡང་རྒྱ་ནག་གིས་བཏོན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་དང་འབྲེལ་བ་ཡོད་རེད་དེ་སོང་ཙང། ད་ལྟའི་གནས་སྟངས་འདི་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་དང་དེའི་རྗེས་ལ་ཡང་ཁོ་ཚོས་བསྐྱར་དུ་ཡང་ཉིས་སྟོང་གཉིས་ནང་ལ་ཡང་བོད་དོན་དར་རྒྱས་ཀྱི་དེབ་དེ་བསྐྱར་ཞིབ་བྱས་ནས་བཏོན་པ་དང་འབྲེལ་བ་ཡོད་རེད་ཐོག་མ་དེ་ལ་ཡང་བདེ་ཆེན་ལགས་ངས་བཀའ་འདྲི་ཞུ་ཡ་ལ་ཡང་ད་ལྟའི་ཆ་ལ་ཡང་གཅིག་རྒྱ་ནག་གིས་བརྗོད་པའི་རྒྱ་ནག་ནང་བོད་རིག་པའི་ཞིབ་འཇུག་གི་གནས་སྟངས་འདི་ག་འདྲ་ཞིག་ཡོད་ན་ལགས། ད་ལྟ་གོང་དུ་ཨ་ནི་ད་ནང་ག་ལ་ཡིན་ན་རྒྱ་ནག་ནང་བོད་རིག་པའི་ཞིབ་འཇུག་གི་གནས་སྟངས་སྐོར་འདི་གསུངས་སོང་བྱས་ཙང་ད་རྒྱ་ནག་གཞུང་གིས་བོད་པར་ཨ་ནི་དུས་རྒྱུན་རིང་པོའི་ལོ་རྒྱུས་དང་ཁྱད་འཕགས་ཀྱི་ཨ་ནི་རིག་གཞུང་ཡོད་རེད། བོད་རིག་པའི་ཞིབ་འཇུག་དེ་ཨ་ནི་ཁྱབ་ཆེན་པོ་དང་ཚན་རིག་དང་ལྡན་པ་ཐང་རྒྱལ་རབས་ནས་དཔྱད་བརྗོད་དང་སྤྱི་ལོ་དྲུག་བརྒྱ་བཅོ་བརྒྱད་ནས་སྤྱི་ལོ་དགུ་བརྒྱ་བཅུ་མེད་བདུན་བར་ཨ་ནི་རྒྱ་ནག་བོད་ཐོག་ལ་ཞིབ་འཇུག་བྱས་འགོ་རུ་བཙུགས་པ་རེད་ཅེས་བཅས་དེ་འདྲ་བཤད་བཞག་བྱས་ཙང་ལོ་རྒྱུས་ཀྱི་དུས་སྐབས་འདྲ་མིན་དེ་འདྲའི་ནང་ལ་ཞིབ་འཇུག་བྱས་དེའི་ཐོག་ལ་ཨ་ནི་བོད་རིག་པའི་ཞིབ་འཇུག་ཨ་ནི་དེབ་སྟོང་ཕྲག་མང་པོ་བཏོན་ཡོད་རེད། འདི་རྒྱ་ནག་གཞུང་ད་ཁོ་རང་ཚོས་བཤད་པ་ཞིག་རེད་ཤག་ཉེ་བའི་ནང་ལ་ཡིན་ན་བོད་རིག་པའི་ཞིབ་འཇུག་ཐོག་ལ་ཡིན་ན་ཡར་རྒྱས་ཕྱིན་པ་མ་ཟད་ཨ་ནི་ཆེད་ལས་ཞིབ་འཇུག་ལ་སྦྱོང་བརྡར་སྤྲད་ཡས་རེད་ལོ་རྒྱུས་ཀྱི་གྲངས་གཞི་རེད་དཔྱད་གཞིའི་ཡིག་ཆ་གསོག་སྒྲུབ་བྱེད་ཡས་ཐོག་ལ་བསྔགས་བརྗོད་བྱེད་འོས་པའི་ཨ་ནི་གོང་འཕེལ་ཕྱིན་ཡོད་རེད་བྱས་ད་ས་ཁུལ་མང་པོའི་ཐོག་ལ་བོད་རིག་པའི་ཞིབ་འཇུག་ཁང་བཙུགས་ཡོད་པ་མ་ཟད་ཨ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཟླ་བ་ལྔ་པའི་ནང་ལ་ཡིན་ན་རྒྱ་ནག་བོད་རིག་པའི་ཞིབ་འཇུག་ལྟེ་གནས་ཁང་གསར་བཙུགས་བྱེད་ཡས་རེད། ད་ནི་ཞིག་རྒྱ་ནག་གི་བོད་རིག་པའི་ཞིབ་འཇུག་གི་གནས་ཚད་མཐོ་རུ་བཏང་ཡོད་ཅེས་བྱས་རྒྱ་ནག་གཞུང་དེ་འདྲས་བཤད་ཤག་ད་དུང་ཡིན་ན་སྤྱི་ལོ་ཉིས་སྟོང་གཅིག་ལོའི་སྤར་མའི་ནང་ལ་ཡིན་ན་རྒྱ་ནག་ནང་བོད་རིག་པའི་ཞིབ་འཇུག་ཁང་ལྔ་བཅུ་ཙམ་དང་ཨ་ནི་བོད་ཡིག་རེད་རྒྱ་ཡིག་རེད་དབྱིན་ཡིག་གི་ཨ་ནི་དུས་དེབ་སུམ་ཅུ་ལྷག་ཙམ་རེད་ཨ་ནི་གཞི་རྒྱ་ཇེ་ཆེར་འགྲོ་བཞིན་པའི་རིག་གཞུང་བརྗེ་རེས་ཀྱི་བྱེད་སྒོ་སྤེལ་ཡོད་རེད་ཅེས་བྱས་རྒྱ་ནག་གཞུང་གིས་ཁོ་རང་ཚོས་བཤད་ཡས་ནི་དེ་འདྲ་ཅིག་རེད།
ལ། རྗེས་ལ་ད་ལྟ་འདིའི་ཐོག་ལ་ཡང་རྩ་བའི་བོད་རིག་པའི་ཞིབ་འཇུག་ཟེར་མཁན་གྱི་གནས་སྟངས་འདི་བོད་རིག་པའི་གནད་དོན་ཐོག་ལ་ཡང་རྒྱ་ནག་ཕྱོགས་ནས་བཤད་ཕྱོགས་དང་ཡང་གཅིག་ནུབ་ཕྱོགས་པའི་བཤད་ཕྱོགས་འདི་གཅིག་མི་འདྲ་བས་སོ་འདིའི་ཐོག་ལ་ཡང་ད་ལྟ་ང་རང་ཚོ་བཀའ་མོལ་ཞུ་བ་ནང་བཞིན་གྱི་ཕྱི་རྒྱལ་གྱི་གནད་དོན་དཔྱད་ཞིབ་པ་རེད་བོད་རིག་པའི་ཐོག་ལ་ཡང་མཁས་པ་ཚོ་གིས་ག་རེ་གསུངས་འདུག་ལོ། འདིའི་ཐོག་ལ་ཡིན་ན་དཔེར་ན་ཕྱི་རྒྱལ་གྱི་ད་ལྟ་བོད་རིག་པའི་ཨ་ནི་ཞིབ་འཇུག་ཐོག་ལ་ཨ་ནི་མཁས་པ་ཨེ་མི་ཧེ་ལར་རེད། ཁོང་ཡིན་ན་ཅིག་སྒྱུ་རྩལ་གྱི་ལོ་རྒྱུས་ཐོག་ལ་མཁས་པ་ཅིག་ཡིན་པ་མ་ཟད་ཨ་ནི་ཁོང་གི་ཡིན་ན་ཕེ་རི་སི་ལ་རྟེན་གཞི་བྱས་པའི་ཨ་ནི་རྒྱ་ནག་རེད། ཉི་ཧོང་རེད་བོད་བཅས་ཀྱི་ཨ་ནི་དཔལ་ཡོན་ཐོག་ལ་ཞིབ་འཇུག་གི་ལྟེ་གནས་ཁང་རེད་ལྟེ་གནས་ཁང་དང་མཉམ་ལས་གནང་པ་མ་ཟད་ཨ་ད་དུང་ཡིན་ན་སུད་སི་གཞུང་ལ་ཨ་གནའ་ཤུལ་ཉར་ཚགས་རེད་ཞིག་གསོའི་ཐོག་ལ་ཡིན་ན་སློབ་སྟོན་གནང་མཁན་གྱི་གང་ཟག་མཁས་པ་ཅན་ཅིག་རེད་ཤག་བྱས་ཙང་དེ་འདྲ་ཡིན་ཙང་ཁོང་རྣམ་ཚོས་ཐོག་མར་ཨ་ནི་ཁོང་ཚོས་ག་རེ་གསུངས་པ་རེད་ཟེར་ན་གསལ་བཤད་བྱེད་དགོས་དེ་ཡིན་ན་རྒྱ་ནག་གཞུང་གི་བོད་རིག་པ་ངོས་འཛིན་བྱེད་སྟངས་དེ་རེད་ནུབ་ཕྱོགས་རྒྱལ་ཁབ་ཁག་ནང་ཨ་ནི་བོད་རིག་པ་ངོས་འཛིན་བྱེད་སྟངས་ད་དེ་ཡོངས་སུ་བས་ཐ་དད་རེད་ཅེས་དེ་འདྲ་གསུངས་ཤག། རྒྱུ་མཚན་གང་ཡིན་ཟེར་ན་ཨ་ནི་ནུབ་ཕྱོགས་རྒྱལ་ཁབ་ཁག་ནང་བོད་རིག་པ་ནི་ཨ་ནི་རྒྱུན་དུ་ནས་ཨ་ནི་སྤྱི་ཚོགས་རིག་གནས་རེད་སྤྱི་ཚོགས་ཚན་རིག་གི་ཐབས་ལམ་བེད་སྤྱོད་བྱས་བྱས་ཡིན་ན་བོད་དང་བོད་ཀྱི་དཔལ་ཡོན་ཞིབ་འཇུག་སློབ་གཉེར་བྱེད་པའི་དེང་རབས་ཀྱི་རིག་པའི་གནས་ཤིག་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་རེད་ད་ཡིན་ནའི་རྒྱ་ནག་གཞུང་གིས་ཡིན་ན་བོད་རིག་པ་རྒྱ་ནག་ནང་ཆེས་སྔ་མོ་ནས་རིག་པའི་གནས་ཤིག་ཏུ་གྱུར་པར་ཨ་ནི་ཁུངས་སྐྱེལ་བྱེད་ཡག་ཆེད་དུ་ཡིན་ན་ཐང་རྒྱལ་རབས་སྐབས་ནས་ཨ་ནི་བཟུང་ཨ་ནི་བོད་ཀྱི་སྐོར་ལ་ཨ་ནི་གླེང་པའི།

གི་བོད་རིག་པ་ཚོས་བོད་རིག་པ་ཞིབ་འཇུག་བྱེད་སྟངས་འདི་ཡིན་ན་འདྲ་པོ་ཡོད་རེད་ཡིན་ནའི་བོད་ནང་གི་བོད་པ་དང་རྒྱ་མིའི་བོད་རིག་པ་བ་ཚོས་ནི་ཕྱི་རྒྱལ་དུ་དཔར་སྐྲུན་བྱས་པའི་བོད་རིག་པའི་རྩོམ་ཡིག་དང་དཔེ་དེབ་ལ་རྒྱུས་མངའ་གི་ཡོད་མ་རེད་མཁས་པ་གཞན་གྱིས་ནི་རིག་པའི་ཐོག་ནས་ནི་དེ་སྔ་བོད་ནང་རྩོམ་སྒྲིག་བྱས་ཟིན་པའི་རྩོམ་ཡིག་དང་དཔེ་དེབ་གང་དང་གང་ཡོད་པ་ཡིན་ནའི་ཁོང་ཚོ་གིས་དེ་ཚོ་ཤེས་ཀྱི་ཡོད་མ་རེད་གང་ལྟར་ཨ་ནི་དེ་ཡིན་ཙང་དེའི་སྐབས་ལ་ཡིན་ན་ཁོང་ཚོས་ཞིབ་འཇུག་གི་ཨ་ནི་ཁྱབ་ཚད་འདི་ཡིན་ན།

ཁྲེང་ཏུའུར་ཡོད་པའི་སི་ཁྲོན་སློབ་གྲྭ་ཆེན་མོའི་ནང་ལ་ནི་བོད་ཀྱི་གནའ་ཤུལ་གནའ་རྫས་ཞིབ་འཇུག་བྱེད་ཡག་གི་ནི་རིག་པའི་ནི་ཞིབ་འཇུག་ལྟེ་གནས་ཁང་ཅིག་བཙུགས་བྱས་དེ་འདྲ་བྱས་ཤག་དེ་ནང་བཞིན་པེ་ཅིན་ལ་ཡིན་ན་རྟེན་གཞི་བྱས་པའི་རྒྱ་ནག་གི་སྤྱི་ཚོགས་ཚན་རིག་ཁང་གི་མི་རིགས་ཞིབ་འཇུག་ལྟེ་གནས་ཁང་ཚོའི་ཁ་སྐོང་ལྟ་བུ་ནི་བཙུགས་བྱས་དེ་འདྲ་བྱས་ཡོད་པ་རེད་ད་པེ་ཅིན་གྱི་མི་རིགས་ཞིབ་འཇུག་ལྟེ་གནས་ཁང་གིས་ནི་གཙོ་བོ་བོད་ཀྱི་རིག་གཞུང་རེད་དཔལ་འབྱོར་རེད་ཆབ་སྲིད་རེད་སྤྱི་ཚོགས་ཀྱི་གནད་དོན་གཙོ་བོ་འཛིན་བྱས་ནི་ཞིབ་འཇུག། བྱས་བྱས་དེ་འདྲ་ཅིག་ཡོད་པ་རེད་ཤག། ད་ལྟ་བོད་དོན་དྲི་བརྒྱ་ཟེར་བའི་དེབ་འདི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་རེད་དེའི་རྗེས་ལ་ཉིས་སྟོང་གཅིག་ལ་བཏོན་པའི་སྐབས་ལ་ཡ་རྒྱ་ནག་སྤྱི་ཡོངས་ནང་རེད་ད་བོད་ནང་ལ་རེད་བོད་རིག་པའི་ཞིབ་འཇུག་བྱེད་མཁན་དེ་འདྲའི་ཉམས་ཞིབ་པ་དེ་འདྲ་ག་ཚོད་སུ་འདུག་ལོ། དེའི་ཐོག་ལ་ཡིན་ན་བོད་རིག་པའི་ཨ་ནི་ཞིབ་འཇུག་མཁས་པ་ཨ་ནི་ཨེ་མེ་ཧེ་ལེར་རེད་ད་ག་ནང་བཞིན་ཨན་མེ་རི་བྷ་ལོན་ཀྲོན་ཁོ་རང་གཉིས་ཀ་ཨ་ནི་གསུང་ཡས་བྱས་ན

བྱེད་ཀྱི་འདུག་ཡིན་ནའི་མི་རིགས་རིག་པ་དང་འབྲོག་པའི་འཚོ་བ་ཞིབ་འཇུག་བྱས་ཏེ་དཔལ་འབྱོར་ཐོག་ནས་ཁེ་ཕན་ཡོད་པ་ཅིག་དང་རིག་གཞུང་ཆ་ནས་འོས་འཚམ་ཡིན་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་དེ་བཞིན་ཨ་ནེ་ཡོན་ཚད་བཀག་དང་ཆབ་སྲིད་ཀྱི་གལ་ཆེའི་རང་བཞིན་འོག་ལ་ཡིན་རྒྱ་ནག་གཞུང་གིས་ཨ་ནེ་སྔ་མོའི་བོད་བོད་ཀྱི་གནའ་དངོས་ཤུལ་རྫས་ཐོག་ལ་ཞིབ་འཇུག་བྱེད་པའི་ཆེད་དུ་སྐུལ་འདེད་ཆེན་པོ་བྱེད་ཀྱི་ཡོད་རེད་ད་ཡིན་ནའི་ཆབ་སྲིད་ཐོག་ནས་ཡིན་དེའི་ཐོག་ལ་ཡིན་ཚད་བཀག་གི་བཀག་རྒྱ་ཡོང་གི་ཡོད་རེད། གོང་དུ་སྨྲས་པ་ནི་ཤེས་རིག་ཚད་བཀག་དང་ཆབ་སྲིད་ཐོག་ལ་ཡིན་ན་ཚད་བཀག་རེ་བ་དེ་འདྲ་ཡོང་གི་ཡོད་རེད་རྒྱ་ནག་གཞུང་གིས་སྔ་མོའི་བོད་རེད་བོད་ཀྱི་གནའ་དངོས་ཤུལ་རྫས་ཐོག་ལ་ཞིབ་འཇུག་བྱེད་པའི་སྐབས་ལ་ཚད་བཀག་ཕོག་གི་ཡོད་རེད་ཅེས་བྱས་ད་ཁོ་རང་དེ་འདྲ་རེ་གསུངས་ཤག། ད་དེ་ནས་དེང་རབས་བོད་ཀྱི་ལོ་རྒྱུས་སྐོར་ལ་ཡང་ཁོང་ཚོས་དཔྱད་ཞིབ་བྱེད་པའི་སྒང་ལ་ཡང་རྒྱ་ནག་ནང་ལ་གནས་སྟངས་ག་འདྲ་ཅིག་ཡིན་ན་ལོ། དེང་རབས་བོད་ཀྱི་ལོ་རྒྱུས་ཐོག་ལ་ཞིབ་འཇུག་བྱེད་པའི་སྐབས་དུས་ཡིན་ན་རྒྱ་ནག་གིས་ཨ་ནི་གཅིག་གི་ལྟ་ཞིབ་རེ་བ་ནན་པོ་བྱེད་ཀྱི་ཡོད། ད་དེ་ཡང་ཨ་ནེ་གོང་དུ་སྨྲས་པའི་ཨ་ནེ་ཚད་བཀག་ནས་ཤེས་རིག་ཆབ་སྲིད་གལ་ཆེན་རང་བཞིན་འོག་ལ་ཡིན་ན་རྒྱ་ནག་གཞུང་གིས་སྔ་མོའི་བོད་རེད་བོད་ཀྱི་གནའ་བོའི་ཤུལ་རྫས་ཐོག་ཞིབ་འཇུག་བྱེད་པའི་སྐབས་ལ་སྐུལ་འདེད་ཆེན་པོ་བྱེད་ཀྱི་ཡོད་དེ་ཨ་ནེ་ཚད་བཀག་མང་པོ་ཅིག་ཡོང་གི་ཡོད་རེད་བོད་ཀྱི་དེང་རབས་ལོ་རྒྱུས་ཞིབ་འཇུག་བྱས་པ་ཡིན་ན་རྒྱ་ནག་གཞུང་ཏན་ཏན་ཨ་ནེ་ཞིབ་ནན་པོ་བྱེད་ཀྱི་ཡོད་རེད་དེ་ཡིན་དུས་དཔེར་ན་བོད་དོན་དག་ཐེར་གྱི་དེབ་དེ་ཐོན་པའི་སྐབས་ལ་ཡིན་ན་པེ་ཅིན་ནང་ལ་ཡོད་པའི་བོད་རིག་པའི་ཞིབ་འཇུག་ལྟེ་གནས་ཁང་འགན་འཛིན་ཨ་ནེ་ལྷག་པ་ཕུན་ཚོགས་ཟེར་བ་དེ་གིས་ཡིན་ན་ད་ག་རེ་ལབ་པ་རེད་ཟེར་ན་ཏཱ་ལའི་བླ་མའི་རུ་ཚོགས་ཡིན་ན་བོད་རིག་པའི་མིང་ཐོག་བྱས་ཡིན་ན་བོད་ནང་གི་ད་ལྟའི་དངོས་ཡོད་གནས་སྟངས་ལ་འཁྱོག་བཤད་ཆེན་པོ་བྱེད་ཀྱི་ཡོག་རེད་ཅེས་བྱས་ཨ་ནེ་རྒྱ་ནག་གི་བོད་རིག་པ་བ་ཚོས་འཛམ་གླིང་མི་མང་ལ་སྔ་མོའི་བོད་ག་འདྲ་ཡིན་མིན་དང་བོད་ཀྱི་ད་ལྟའི་གནས་སྟངས་ག་འདྲ་ཡིན་མིན་གསལ་བཤད་བྱེད་འགན་ཡོག་རེད་ཅེས་ད་ཁོས་དེ་འདྲ་ཟེར་ལབ་ཤག། དེ་ནས་དེའི་སྐབས་ལ་ཡང་བོད་རིག་པ་བ་ཚོས་རྒྱ་མིའི་རྩོམ་རིག་གྲགས་ཅན་དང་རྩོམ་རིག་གཞན་དག་མང་པོ་ཞིག་བོད་ཡིག་ཏུ་བསྒྱུར་ཡས་ལ་ཁོང་ཚོས་ལས་ཀ་བྱེད་འགོ་བཙུགས་ཤག་འདི་བཙུགས་དགོས་པའི་རྒྱུ་མཚན་འདི་ཐོག་ལ་ཡང་དེ་འདྲ་བོད་རིག་པའི་གནད་དོན་དཔྱད་ཞིབ་པ་ཁོ་རང་ཚོས་ག་རེ་གསུངས་འདུག་ལོ།
ནང་ལ་གསུངས་འདུག་ད་དེ། བྱེད་དགོས་ཡའི་རྒྱུ་མཚན་ག་རེད་ཟེར་ན་བོད་པའི་རིག་གཞུང་ཐོག་ནས་རྒྱ་མིའི་མེས་རྒྱལ་གྱི་ཁོངས་སུ་ཨ་ནི་གཅིག་གྱུར་བཟོ་ཡས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་གི་བོད་རིག་པ་ཚོས་རྒྱ་མིའི་རྩོམ་རིག་གྲགས་ཅན་དང་རྩོམ་རིག་གཞན་དག་བོད་ཡིག་ཏུ་བསྒྱུར་བྱས་འདི་ག་འདྲ་མེས་རྒྱལ་གོང་བུ་གཅིག་གྱུར་སེ་བཟོ་ཡས་ཁོང་ཚོའི་དམིགས་ཡུལ་རེ་བ་དེ་འདྲ་གཅིག་ཐོག་ནས

བོད་པ་བྱས་མང་པོ་ཡོད་པ་འདྲ་བོད་པ་ཡོད་པ་འདྲ་ཡིན་ནའི་བོད་རིག་པའི་ལྟེ་གནས་ཁང་དེ་དཔེར་ན་པེ་ཅིན་ཞིབ་འཇུག་ལྟེ་གནས་ཁང་སྐོར་གླེང་བ་མ་གཏོགས་བོད་རིག་པའི་ཞིབ་འཇུག་ལྟེ་གནས་ཁང་གཞན་གྱི་སྐོར་རྩ་བ་ནས་གླེང་མི་འདུག་ད་གླེང་མ་དགོས་པའི་རྒྱུ་མཚན་གང་ཡིན་མིན་ཐོག་ལ་ཡིན་ན་པེ་ཅིན་བོད་རིག་པའི་ཞིབ་འཇུག་ལྟེ་གནས་ཁང་ལས་གཞན་པའི་ཞིབ་འཇུག་ལྟེ་གནས་ཁ་ཤས་ནང་དངོས་སུ་བོད་རིག་པའི་ཞིབ་འཇུག་བྱེད་མཁན་ཡོད་པ་དང་ཞིབ་འཇུག་གི་ཚད་གཞི་མཐོ་པོ་ཡོད་རེད་ལྷག་པར་དུ་ལྷ་སའི་སྤྱི་ཚོགས་ཚན་རིག་ཁང་གི་བོད་རིག་པའི་ཞིབ་འཇུག་ལྟེ་གནས་ཁང་གིས་དཔེ་རྙིང། དཀོན་པོ་ཧ་ཅང་མང་པོ་ཅིག་དཔར་སྐྲུན་བྱས་རྗེས་དེ་ཚོའི་ནང་ནས་ཁ་ཤས་ཤིག་ཨ་ནི་རྩེ་པོ་ཏ་ལའི་ཨ་ནི་དཔེ་ཚོགས་ཁོངས་ནས་ད་ལྟ་ཁོང་ཚོས་གླེང་བཞིན་ཡོད་དེ་འདྲའི་ཡིན་ཟེར་བྱས་ཙང་ལྷ་སའི་བོད་རིག་པའི་ཞིབ་འཇུག་ལྟེ་གནས་ཁང་དེ་དེབ་གཉིས་དཔར་སྐྲུན་ཡིན་ནའི་བྱས་ཡོད་རེད་གཅིག་བོད་ཡིག་ཐོག་དང་གཅིག་དབྱིན་ཇི་ཐོག་བྱས་ཡོད་རེད་དུས་དེབ་དེ་གཉིས་ཀའི་ནང་ལ་ཨ་ནི་པེ་ཅིན་བོད་རིག་པའི་ཞིབ་འཇུག་ལྟེ་གནས་ཁང་གིས་ཨ་ནི་དཔར་སྐྲུན་བྱས་པའི་རྒྱ་ནག་ཞིབ་འཇུག་ལས་ཆབ་སྲིད་ཀྱི་ཨ་ནི་ནང་དོན་ཉུང་ངུ་ཡོད་རེད་ད་ག་ནང་ཞིབ་འཇུག་ཁང་དེ་ཚོས་བྱས་པའི་དུས་དེབ་ནང་ལ་དེ་འདྲའི་ཆབ་སྲིད་ཀྱི་ད་ག་ནང་དོན་ཉུང་ངུ་ཡོད་པ་ཡིན་ཙང་དེབ་དེ་གའི་པར་སྐྲུན་རྒྱ་ཆེ་བྱས་པ་ཡིན་པ་བཅས་ལ་དེ་འདྲ་ཅིག་གི་ད་ག་ངོས་འཛིན་བྱེད་ཀྱི་ཡོད་ས་རེད་དཔེར་ན་མཐའ་མ་དེ་ཡིན་ན་བོད་རིག་པའི་ཨ་ནི་ཞིབ་འཇུག་ཁང་པེ་ཅིང་ཙམ་མ་ཟད་པའི་ཨ་ནི་བོད་ཀྱི་ས་ཆ་མང་བོ་ཅིག་ལྷ་ས་རེད་ད་ག་ནང་ཟི་ཁྲོན་རེད་དོ་བ་མང་བོ་ཅིག་བཙུགས་རྗེས་དེ་འདྲ་བྱས་ཡོད་པ་རེད་ད་ག་རེད་དེ་ཡིན་ནའི་ཁོང་ཚོས་པེ་ཅིང་དུ་ཡོད་པའི་བོད་རིག་པའི་ཞིབ་འཇུག་ཁང་དེ་འབུར་ཐོན་བྱས་བཤད་མ་གཏོགས་གཞན་དག་སྐོར་ཨ་ནི་མ་གླེང་བས་དེའི་རྒྱུ་མཚན་དེ་གང་ཡིན་ཟེར་ན་ད་ག་ཁོ་རྣམ་གཉིས་ཨེ་མེ་ཧེ་ལེ་རེད་ད་ག། ཁོང་ཡིན་ན་བོད་རིག་པའི་ཨ་ནི་མཁས་པ་ཅིག་དང་སྒྱུ་རྩལ་མཁས་པ་ཅིག་འདི་འདྲ་ཅིག་རེད་ད་ག་ནང་བཞིན་ཨན་མེ་རི་འབུ་ལོན་ཀྲོ་ཁོང་ཡིན་ནའི་ད་ག་ནང་བཞིན་བོད་རིག་པའི་ཐོག་ལ་མཁས་པ་ཅིག་རེད་ཅེས་ད་ཁོ་རྣམ་གཉིས་ཀྱིས་ད་གསུང་ཡས་ལ་བྱས་ན་འབུར་ཐོན་བྱེད་དགོས་ཡས་དེ་དེ་གསུང་བའི་རྒྱུ་མཚན་གང་ཡིན་ཟེར་ན་ཞིབ་འཇུག་ལྟེ་གནས་ག་ས་ག་ལ་བཙུགས་ཡོད་དེ་ད་ཁོང་ཚོས་གཙོ་བོ་དམིགས་སུ་བཀར་ནས་ཨ་ནི་པེ་ཅིན་ཟེར་ཅེས་བྱས་ཨ་ནི་བོད་རིག་པའི་ཞིབ་འཇུག་སྤེལ་རྩིས་ཡོད་ཟེར་ཅེས་དེ་དམིགས་སུ་བཀར་ནས་བྱས་བྱས་དེའི་ཐོག་ལ་ཁོ་རང་གཉིས་འགྲེལ་བཤད་འདི་འདྲ་གནང་ཤག། དཔེར་ན་རྒྱུ་མཚན་དེའི་ཐོག་ལ་ཡིན་ན་བོད་རིག་པའི་མཁས་པ་ཨ་ནི་ཨེ་མི་ཧེ་ལེ་རེད་ད་ག་ནང་བཞིན་ཨན་མེ་རི་བྷུ་ལོན་ཏི་ཁོ་རྣམ་གཉིས་གསུང་ཡ་བྱས་ན་དེ་ཡིན་ན་བོད་རྒྱ་མིའི་མི་རིགས་ཆེན་པོའི་ལྟ་བ་རྒྱུ་མཚན་བྱས་བྱས་ཡིན་སྲིད་ཀྱི་རེད་ཅེས་བྱས་ཨ་ནི་ཁོ་རང་གཉིས་ཀྱིས་ནི་དེ་འདྲ་ཅིག་གསུང་ཤག། དེ་དང་ཆབས་ཅིག་དེ་རིང་ང་ཚོའི་ལེ་ཚན་འདི་མཚམས་འཇོག་ཞུ་རྒྱུ་དང་ལེ་ཚན་རྗེས་མའི་ནང་ལ་ཡིན་ན་ཀྲུང་གོའི་བོད་རིག་པའི་ཞིབ་འཇུག་ལྟེ་གནས་ཁང་གིས་ལས་དོན་ག་རེ་ག་རེ་བྱེད་ཀྱི་ཡོད་མེད་དང་དེའི་ཐོག་ལ་སྟངས་འཛིན་སུས་བྱེད་ཀྱི་ཡོད་མེད་སོགས་ཀྱི་སྐོར་ལ་ཡང་ང་ཚོས་ཀྱི་གྲོས་མོལ་མུ་མཐུད་ཞུ་གི་ཡིན་ལྷན་རྒྱས་རྣམ་ནས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།